དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གའི་བ་ནི་ལས་རིམ་ཉིན་གི་རང།

ཉིད་ཀྱི་བོད་ན་མི་ལ་ཡི་གེ་བཀལ་རོགས་གནང་ཡི་གེ་བཀའ་བཀལ་ཡིན་གི་ས་ཆ་འདི་བ་ཡུལ་རེ་མི་གི་འདི་ལས་རིམ་ལ་ཐུགས་རྗེ་ཆེ།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་ཀྱི་བར་ལ་གསན

གཙོ་བོ་ཡེ་ཤུ་ཁྱེད་སྡིག་པའི་གི་དག་པའི་གི་མི་རེད་སྡིག་པ་ཉིན་ཚོ་ལ་མང་པོ་སྡིག་པ་དག་དགོས་སྡིག་པ་བེད་ཀན་གི་མི་དེ་འཛམ་བུ་གླིང་ལ་ཡོད་པ་རེད་དེ་སྡིག་པ་ཚང་མ་དག་ཡིན་གི་གཙོ་བོ་ཡེ་ཤུ་ཁྱེད་རང་ར་རེད་ད་དེ་གི་ཐོག་ནས་ཁྱོད་གི་ཉིན་ལ་ད་རོགས་རམ་གནང་རོགས་ཉིན་སྡིག་པ་མང་པོ་བྱེད་གོ་ཡོད་འགྲོ་དེ་འཛམ་བུ་གླིང་ལ་སྡོད་ཀན་མི་གི་སྡིག་པ་དེ་དག་རོགས་གནང་སྡིག་པ་དག་དགོས་ཐོག་ལ་ཁྱོད་དེ་འཛམ་བུ་གླིང་ལ་ཕེབས་གནང་པ་རེད་འཛམ་བུ་གླིང་ལ་ཉིན་སྡིག་པའི་ཐོག་ལ་ཁྱོད་ཚོ་མི་མང་ཚང་མའི་གི་དོན་ལ་གྲོངས་པ་རེད།

གྲོང་ཁྱེར་དུ་གཤེགས་སོ་ཡང་ལྟོས་ཤིག། མི་གྲུམ་ནད་ན་མཁན་ཉལ་ཁྲི་ལ་ཉལ་བ་ཞིག་མི་རྣམས་ཀྱིས་ཁུར་ནས་ཁོང་གི་དྲུང་དུ་ཡོང་ཡོང་པ་དང། ཡེ་ཤུས་དེ་ཚོ་གི་དད་པའི་སེམས་གཟིགས་ནས་གྲུམ་ནད་ནད་མཁན། མཁན་དེ་ལ་བུ། དགའ་གྱུར་ཅིག་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་གསུངས། ཡང། ལྟོས་ཤིག་ཆོས་ལ་མཁས་པའི་གི་མི་འགའ་ཞིག་གི་བསམ་པ་ལ་མི་འདིས་དཀོན་མཆོག་གི་དབུ་འཕང་སྨད་དོ། ཅེས་བསམ། ཡེ་ཤུའི་གི་དེ་ཚོ་གི། བསམ་པ་རྣམས་མཁྱེན་ནས་གསུངས་པ། ཁྱེད་ཅག་གིས་ཅི་ཡི་ཕྱིར་རང་གི་སྙིང་དུ་བསམ་པ་ངན་པ་བགྱིད་ཁྱེད་ཀྱི་སྡིག་པ་བསལ་བ་ཡིན་ཞེས་ཟེར་བ་སླའམ། ཁྱེད་ལོང་ལོངས་ལ་སོང་ཞིག། ཟེར་བ་ལ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་ན་སྡིག་པ་སེལ་བའི་གི་དབང། ཡོད་པར་ཁྱོད་རྣམས་ཀྱིས་ཤེས་པའི་གི་དོན་ལ། གྲུམ། ནད། ན་མཁན་དེ་ལ། ཁྱོད། ལོངས་ལ། ཉལ་ཆས། ཁུར་ནས་རང་གི་ཁང་པ་ལ། སོང་ཤིག་ཅེས་བཀའ་གནང་བ་དང། ཁོང་ལངས་ནས་རང་གི་ཁང་པ་ལ་སོང། མི་ཚོགས་ཀྱིས་མཛད་པ་དེ་མཐོང་ནས་ངོ་མཚར་དུ་གྱུར་ཏེ། མི་ལ་དེ་ལྟ་བུ་ཡི་དབང་བསྐུར་བའི་དཀོན་མཆོག་ལ་སྟོང་པ་བསྟོད་པ་ཕུལ་ལོ། དེ་ནས་ཞག་པོ་འགའ་ཤས་ཅིག་གི་ལོན་པའི་གི་རྗེས་ལ་ཡང་ཡེ་ཤུ་ཀ་ཕར་ན་ཧུམ་དུ་ཕེབས་པ་དང། ཁོང་ཁང་པ་ལ་ཕེབས་འདུག་ཟེར་བའི་གཏམ་བྱུང་ཙམ་གྱིས་མི་མང་པོ་གི་ཚོགས་པ་འཚོགས་པས། ཁོང་གི་འགྲམ་ལ་ཡང་ཤོང་ས་མེད། ཁོང་གིས་འདི་ཚོ་ལ་བཀའ་སྒྲོག་པར་མཛད། དེ་ཡི་ཚེ་མི་གྲུམ་ནད། ན་མཁན་ཞིག་བེ་གི་བཞི་ཡིས་ཁུར་ནས་ཁོང་གི་དྲུང་དུ་ཡོང་སྟེ། མི་མང་པོ་ཡི་ཚོགས་པའི་གི་རྐྱེན་གྱིས་དེ་ཚོ། ཁོང་གི་སྐུ་མདུན་ལ་མ་ཐར་བས་ཁོང།

མི་འདི་ཡིས་གང་ལ་དེ་འདྲ་ལབ་པ་རེད། ཁོང་དཀོན་མཆོག་གི་དབུ་འཕང་སྨད་ཀྱི་འདུག་དཀོན་མཆོག་གཅིག་པོ། ཁྱོད་ཅག་གི་སེམས་ལ་གང་གི་དོན་ལ་བསམ་བློ་དེ་འདྲ་གཏོང། གྲུམ་ནད། མཁན་དེ་ལ་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་ཟེར་བ། སླ་པོ་ཡིན་ནམ་ཡང་ན། ལོངས་ལ་ཁྱོད་ཀྱི་ཉལ་ཁྲི་ཁུར་ནས་སོང་ཤིག་ཟེར་བ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན། ནས་སྡིག་པ་སེལ་བའི་གི་དབང་ཡོད་པ་ཁྱོད་རྣམས་ཀྱིས་ཤེས་པའི་གི་དོན་ལ་གྲུམ་ནད་ན་མཁན་དེ་ལ་ཡང་ངས་ཁྱོད་ལ་ཟེར། ད་ལོངས་ལ། ཁྱོད་ཀྱི་ཉལ་ཁྲི་ཁུར་ནས་རང་གི་ཁང་པ་ལ་སོང་ཞིག་ཟེར་བཀའ་གནང། དེར་ཁོང་ལངས་པ། ཐག་ཏུ་ཉལ་ཁྲི་ཁུར་ནས་མི་ཐམས་ཅད་མདུན་ནས་ཕར་སོང་བ་ལ་དེ་ཚོ་ཡི་ཚང་མ་ལ་ཡ་མཚན་དུ་གྱུར་ནས་འདི་ལྟ་བུ་ཡི་མཛད་པ་ནི་ནམ་ཡང་མ་མཐོང་ངོ་ཞེས་ཟེར

ཡི་དད་པ། གཟིགས་ནས་མི་འདི་ལ་མི། ཁྱོད་ཀྱི་སྡིག་པ་སེལ་བ་ཡིན་ཞེས་གསུངས་དེར། ཆོས་ལ་མཁས་པའི་གི་མི་དང་ཕ་རུ་ཤི་པ། རྣམས་ཀྱི་བསམ་པ་ལ་དཀོན་མཆོག་གི་དབུ། འཕང། སྨད་མཁན་འདི་སུ་ཡིན་དཀོན་མཆོག་གཅིག་པོ། མ་གཏོགས་པར་གཞན་སུས་སྡིག་པ། སེལ་ཐུབ། ཅེས་བསམས་སོང། ཡེ་ཤུ་དེ་ཚོ། ཡི་བསམ་པ། མཁྱེན་ནས་གསུངས་པ། ཁྱེད་ཚོ་རང་གི་སྙིང་ལ། བསམ་བློ་གང་གཏོང་ཁྱེད་ཀྱི་སྡིག་པ་སེལ་བ་ལ་ཡིན་ཟེར་བ་སླ་བོ་ཡིན་ནམ་ཡང་ན་ལོངས་ལ་སོང་ཞིག་ཟེར་བ་ལས། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་སྡིག་པ། སེལ་བའི་གི་དབང་པོ་ཡོད་པར་ཁོང་ཅག་གིས་ཤེས་པའི་དོན་ལ་ཡིན་ཁོང་གིས་གྲུམ། ནད་ན། ཁེ། མཁན་དེ་ལ་གསུངས་པ་ངས་ཁྱོད་ལ་ཟེར། ད་ལོངས་ལ། ཉལ་གདན། ཁུར་ཏེ་རང་གི་ཁང་པ་ལ་སོང་ཞེས་བཀའ་སྩལ་མ་ཐག་ཏུ་གཡུལ་བའི་མདུན་དུ་ལངས་ནས་རང་གི་ཉལ་གདན་འཁུར་ནས་དཀོན་མཆོག་ལ་བསྟོད་ཅིང། ཁང་པ་ལ་སོང་དེར་མི་ཐམས་ཅད་ཀྱི་ངོ་མཚར་རྨད་དུ་གྱུར་ཏེ་དཀོན་མཆོག་ལ་བསྟོད་པ་དང། འཇིགས་སྐྲག་ཤིང། གོ་མྱོང་མེད་པའི་བྱ་བ་དེ་རིང་མཐོང། མཐོང་ངོ་ཞེས་ལབ་སོང་སྨད་ལས་འཁོར་འཛིན་གྱི་གསུང་གནང་འདོད་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ད་རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེའི་གཏམ་དང་ཡབ་ཡེ་ཤུ་གི་དོན་གྱི་གསུང་གི་གསུང་རབ་དེ་ཚང་མ་སྨྲས་ཏེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་ཡིན་ནོ་ཞེས་སང་ཉིན་ཡང་འདི་གའི་དུས་ཚོད་ལ། འོ་རང་ཚང་མ་ཡང་ཡབ་ཡེ་ཤུ་གི་བཀའ་གི་འགྲོ་སྟངས་དང་འཕྲིན་བཟང་པོ་འཁྱེར་ནས་ང་དུས་ཚོད་འདི་ལ་འོང་གི་ཡིན་དེ་རིང་གི་འདི་ལ།

라 레디오네 미망 창메게 뉴게 예朋友們歡迎您收聽西藏語的福音節目 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号，

ཧམ་པ་ཧམ་འཆོར་བྱེད་མཁན་དང་དེ་ནས་མིའི་གཙུག་ལག་སྤེལ་རེས་དང་ཏཱས་དང་དེའི་རིགས་མང་པོ་རྩེ་མཁན་དང་དེའི་མི་ཉམས་པ་ཆགས་པའི་དུས་རང་ལོ་འཁོར་བ་རྣམ་པས་དང་དེའི་གི་དེའི་ལས་ཀར་སི་ལས་བྱེད་པའི་དུས་རོགས་རེད། ཨོ་ད་ད་ནྡ་ལན་རང་བེ་ཟ་དང་རང་གི་དོན་དག་དེ་ལར་བག་ནི་དང་འགྲོ་སྟངས་དེ་ཡག་པོ་ཞིག་སློབ་ན་དེ་ནི་རང་གི་རང་གི་གཟུགས་པོ་ལ་ཕན་ཐོགས་ཡོད་པ་རེད། ཕན་ཐོགས་ཡོད་པའི་གི་འགྲོ་སྟངས་དེ་དེ་རེད།

གཞན་དག། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།